བུད་མེད་འདྲ་པོ་ཅིག་ཆ་བཞག་ན། དེ་ནི་རང་གི་ཨ་མ་ལ་ལྟོས་ཏེ་ཁོ་རང་བུ་མོ་རེད། རང་གི་བུ་མོ་དེ་ལ་ལྟོས་ཏེ་ཁོ་རང་ཨ་མ་རེད། འོ་དེ་ནི། དེ་འདྲའི་ཆོས་ནི་འདས་པ་དང་མ་འོངས། འདས་པ་དང་ད་ལྟ་བ་གཉིས་ལ་ལྟོས་ཏེ་མ་འོངས་པ་ཟེར་གྱི་ཡོད་རེད། དེ་ནི་མ་འོངས་པ་དང་འདས་པ་གཉིས་ལ་ལྟོས་ཏེ་ད་ལྟ་བ་ཆགས་པ་རེད། མ་འོངས་པ་དང་ད་ལྟ་བ་གཉིས་ལ་ལྟོས་ཏེ་འདས་པ་དེ་ཆགས་པ་རེད། དེ་དུས་གསུམ་ཟེར་མཁན་ལྟོས་ས་ལྟོས་ས་ལྟོས་ཆོས་ཀྱི་སྒོ་ནས་བཞག་པ་ཡིན། དེ་གཞན་གཞན་དུ་འགྱུར་བ། དེའི་དཔེ་ལ་གར་ས།

ད་དེ་ནས། མདོ་སྡེ་པས་བྱེ་བྲག་སྨྲ་བ་བཀག་གིོ་ད་བཀག་དུས་ཀ་ལ། གེགས་སུས་བྱེད། དེ་ཡང་ཇི་ལྟར་གཞན་མ་ཡིན། དུས་སུ་མི་རུང་དེ་བཞིན་དུ། ཡོད་ན་ཅིའི་ཕྱིར་མ་སྐྱེས་ཞིག། ཆོས་ཉིད་དག་ནི་ཟབ་པ་ཡིན་ཟེར་བ་དེ་བར་དེ་བར་བྱེ་བྲག་སྨྲ་བ་བཀག་གིོ། བཀག་མཁན་དེ་སུས་ཟེར་མདོ་སྡེ་པས་བཀག་གིོ། ད་མདོ་སྡེ་པ་དང་བྱེ་བྲག་སྨྲ་བ་གཉིས། ཁས་ལེན་མི་མཐུན་ཡག་དེ་ག་རེ་ཟེར་ན། བྱེ་བྲག་སྨྲ་བ་གིས་འདས་པ་ཡོད་མ་འོངས་པ་ཡོད་ད་ལྟ་བ་ཡོད་གསུམ་ཀ་ཡོད་ཟེར་གིོ་རེད་བ། མདོ་སྡེ་པས་འདས་པ་ཡོད་མ་རེད་མ་འོངས་པ་ཡོད་མ་རེད།

ཨ་ནི། ད་ལྟ་བ་གིས་བྱ་བ་བྱེད་པ་ཡིན། ཨ་ནི། འདས་པ་དང་མ་འོངས་པ་གཉིས་ཀྱིས་དེ་ནི་བྱ་བ་མི་བྱེད་ཟེར་ལབ་པ་ཡིན་ན། ཨ་ནི། དེ་བྱ་བ་བྱེད་པ་ལ་དེ་ནི་གེགས་བྱེད་མཁན་ག་རེ་བྱེད་པ་རེད། དེ་ལ་དེ་ནི། བྱ་བ་བྱེད་པ་ལ་ཨ་ནི་གེགས་ཡོང་ཤེས་ཀྱི་མ་རེད་བ། མི་ཡོང་བ་ག་རེ་ཟེར་ན། དེ་འདས་པ་དང་མ་འོངས་པ་ད་ལྟ་གསུམ་ཀ་ལོ་དེ་རྫས་ཡིན་པ་འདྲ་འདྲ་ཡིན་པའི་ཕྱིར་བཀོད་པ་རེད། བྱེ་བྲག་སྨྲ་བ་གིས། དེ་གསུམ་ཀ་ལོ་རྫས་ཐམས་ཅད་ཡོད་པར་སྨྲ་བ་ཡིན་ཙང། འདས་པ་དང་མ་འོངས་པ་ད་ལྟ་གསུམ་ཀ་རྫས་ཡོད་ཡིན་ཟེར་འདོད་པ་མ་རེད་པས། དེ་གསུམ་ཀ་རྫས་ཡོད་ཡིན་ན། ད་ལྟ་བ་གིས་བྱ་བ་བྱེད། འདས་པ་དང་མ་འོངས་པ་གཉིས་ཀྱིས་བྱ་བ་མི་བྱེད་ཟེར་ན་དེ་འགྲིག་གི་མ་རེད། ཨ་ནི་འདས་པ་དང་མ་འོངས་པ་གཉིས་ཀྱི་ཨ་ནི་རང་གི་བྱ་བ་བྱེད་པ་དེར་གེགས། སུས་གེགས་བྱེད་པར་དེ་ལ་གེགས་ཡོད་མ་རེད་བ། དེ་ནི་གེགས་དེ་མེད་པར་ཐལ་དེ་གསུམ་ཀ་ལོ། རྫས་ཡོད་ཡིན་པ་འདྲ་འདྲ་ཡིན་པའི་ཕྱིར་གོ་བ་རེད། ད་བྱ་བ་བྱེད་མི་བྱེད་ཟེར་མཁན་དེ་འབྲས་བུ་སྐྱེད་པའི་བྱ་བ་བྱེད་མི་བྱེད་ཟེར་གྱི་ཡོད་ཀྱི་རེད་བ་ད།

སྟབས་བདེ་པོ་རང་ཡོད་མ་རེད་ད་ང་ཚོ་ད་ལྟ་ང་ཚོ་རྡོག་རྡོག་རོབ་རོབ་ཅིག་བཤད་ན་འགྲིག་རེད་ང་ཚོ་ཅིག་ལ་འདི་མཆིམས་མཛོད་ནང་ལ་ཡོད་དེ་རྩོད་པ་དེ་བཀག་སྟངས་དེ་མང་པོ་ཞེ་དྲག་འདུག་ཅིག་འཇམ་དབྱངས་བཞད་པའི་དེ་ནང་ལ་ཨ་ནི་བཀག་ཡག་དེ་ལ་དཔེ་ཕུན་ཚོགས་ཅིག་མང་པོ་ཡོད་རེད་དེ་ནས་དེ་མང་པོ་ཞིག་ཡོད་རེད་དེ་ཡོད་དགོས་པ་ག་རེ་རེད་ཟེར་ན་ཕ་གི་མཛོད་ཀྱི་འགྲེལ་པ་རྒྱལ་སྲས་མ་དང་གང་སྤེལ་དང་རང་འགྲེལ་ཚོ་སྒང་ག་ནང་ལ་དེ་བྱེ་བྲག་སྨྲ་བའི་ལན་རྒྱག་སྟངས་དེ་ཕར་བཀག་སྟངས་དེ་རྒྱས་བཤད་བྱས་པ་ཡོད་རེད་དེ་ཡོད་ད་དེ་ཕྱེད་ཀ་ཙམ་བཏོན་ནས།

དུས་གསུམ་བཞག་པ་དེ་ཨ་ནེ་རུང་གི་མ་རེད། དེ་ཁོ་རང་ཙཱ་རའི་བུ་ཁོ་རང་བྱ་བ་ཟེར་ལོགས་ཁ་མི་འདུག་ཟེར་ནས་དངོས་པོ་ཁོ་རང་བྱ་བ་བྱས་ལ་བྱ་བ་གཞན་མེད་པ་བྱས་བྱ་བ་ཁོ་རང་རང་ཡིན་ན། ད་བྱ་བ་དེ་ཡང་དེ་ནི་བུམ་པའི་བྱ་བ་ཟེར་མཁན་དེ་བུམ་པ་ཁོ་རང་རང་ཡིན་དགོས་པ་རེད་གཞན་དག་ཤ་དེ་མེད་ན་ཨ་ནེ་དེ་ལ་དེ་ནི་དུས་གསུམ་གྱི་དབྱེ་བ་དེ་བྱ་བའི་སྒོ་ནས་འཆད་རྒྱུ་ཁས་ཡོད་མ་རེད་པ། ཨ་ནེ་དེ་ལ་དེ་ནི་དུས་གསུམ་མི་རུང་བ་ཆགས་ཀྱི་རེད། དུས་གསུངས་མི་རུང།

ད་འདིའི་སྐོར་གྱི་ཕལ་ཆེར་ད་འདི་འདྲ་ཞིག་རེད། དེ་ནས་ད་འདི་འདྲ་ཞིག་འདུག་གོ། སྡུག་བསྔལ་མཐོང་སྤང་བྱ་སྤངས་ཀྱང་ཀུན་འགྲོ་ལྷག་མ་རྣམས་ཀྱིས་ལྡན། དང་པོའི་རྣམ་པ་སྤངས་ཀྱང་དེའི་ཡུལ་ཅན་དྲི་མ་ལྷག་རྣམས་ཀྱིས་ཟེར་མཁན་དེ། དཔེར་ན་དེ་འདྲ་རེད། མཐོང་ལམ་གི་གནས་སྐབས་སུ་དཔེར་ན་སྡུག་བསྔལ། སྡུག་བསྔལ་ཆོས་ཤེས་རྗེས་ཤེས།

ད་དེ་གི་ཁར་ཆགས་ཁར་ཆགས་ཡོད། ཨ་ཧ་ལྐོག་ཏུ། གད་མོ་ཤོག་ཁ་ཅིག་ཏུ་མེད་གད་མོ། དུག་ཚོ་རེད་ད་ངས་དེ་ཅི་ཤེས་ཡ་དེ་ཚོས་ཅི་ཤེས་དགོས། སྡུག་བསྔལ་མཐོང་སྤང་བྱ་སྤངས་ཀྱང་ཀུན་འགྲོ་ལྷག་མ་རྣམས་ཀྱིས་ལྡན་ཟེར་གྱི་ཡོད་རེད་བ་ད་རྩ་བ་དེ་ལས། སྡུག་བསྔལ་མཐོང་སྤང་བྱ་སྤངས་ཀྱང་ཟེར་ག་རེ།

སྐོར་དགུ་ནས་སྐོར་བརྒྱད་སྤངས་ཚར་བ་ཡིན་ན་ཡང་ཆུང་ངུའི་ཆུང་ངུ་སྤངས་མེད་ན་ཆུང་ངུའི་ཆུང་ངུ་དེ་གའི་སྐོར་བརྒྱད་ཁ་ལ་མ་དམིགས་གི་རོ་དམིགས་ཚར་ནས་རྒྱའི་ཁ་ལོ་གང་ཟག་དེ་ལ་ལྡན་ཟེར་དགོས་རོ། སྤངས་ཚར་བ་རེད་དེ། ཕི་ཀར་སོགས་ད་གོ་མ་ཆོད་པའི་སོ་ལོ་ཅན། བས། མི་ལྡན་པ་དེ་བྱེད་མ་ཐུབ་པར་བཟོ་ན་ཁོ་དེ་ཉོན་མོངས་ལྷག་མ་གཅིག་ཁོ། ལྡན་ཡོད་ན་དེ་གི་བར་དམིགས་པ་ཡིན་ད་དམིགས་པའི་སྒོ་ནས་ལྡན་པ་རེད་བ། ཟེར་ན་དེ་ཚུལ་ཅན། ད་འདི་ཤོ་ལོ་ཀ་གཅིག་འདུག་གོ་འདི། སྡུག་བསྔལ་མཐོང་སྤང་བྱ་སྤང་བྱ།

དུ་སྐྱེས་པ་ཞེས་བྱ་བ་སྟེ་མང་ཉུང་ཕྱེད་པ་ཡོད་རེ། དེ་དེ་བཞིན་ན་དེ་ནི། ཁྱབ་ཁུང་རོ་མང་པོའོ་ཅེས་བཞི་ཡོང་བར་རེ་བ། དེ་ཉིད་དང། ཨ་ལས། ཆོས་བཅུ་དྲུག། རྣམ་ཤེས་བཅུ་དྲུག་སྟེ་ཨ་ལས། གྲངས་ཀ་དེ་ངས་ཐུབ་པར་བྱས། དེ་མ་ཐུབ་ཨ་ལས་མ་ཐག་དེ་བྱའོ་དེ་མ་བྱས་ན་དེ་གྲངས་ཀ་བརྒྱའོ་དེ་ནི། ཉོག་གོ་རེ་བ། འདོད་པ་ལ། དཔེར་ན། སྤང་བྱ་རིགས་ལྔ་རེ་བ་འདོད་པའི་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་འགོག་པ་མཐོང་སྤང་ལམ་མཐོང་སྤང་ཞེས་དེ་ནི་སྒོམ་སྤང་ཞེས།